གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་སོ་གཅིག་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་གོང་ལ་དྲ་རྒྱ་དམ་དྲག་བྱེད་རྒྱུའི་གསལ་བསྒྲགས་བྱས་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། དེ་ནི་ཆེད་གཏོང་གསར་འགོད་པའི་གནས་ཚུལ་གཏོང་བ་དང། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་ནང་བོད་ཀྱི་གནས་ཚུལ་ཐོན་པའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་གོང་ལ་དྲ་རྒྱ་དམ་དྲག་བྱེད་རྒྱུའི་གསལ་བསྒྲགས་སྤེལ་འདུག། སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་ཀྲུང་དབྱང་དྲ་རྒྱའི་ཆ་འཕྲིན་གཞུང་དོན་ཁང་གིས་དཔྱིད་གསར་དུས་ཆེན་སླེབས་ལ་ཉེ་བ་དང་བསྟུན་ནས་བཀྲ་ཤིས་ཤིང་འཆམ་མཐུན་གྱི་དཔྱིད་གསར་དུས་ཆེན་གྱི་དྲ་ཐོག་རྣམ་པ་སྟོན་ཆེད་དེ་རིང་ཉིན་མོ་ནས་བཟུང་སྟེ་དུས་ཡུན་ཟླ་གཅིག་གི་རིང་ལ་དྭངས་གཙང་གི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དཔྱིད་གསར་དུས་ཆེན་གྱི་དྲ་རྒྱའི་ཁོར་ཡུག་དག་ཐེར་གྱི་ཆེད་དོན་བྱ་སྤྱོད་སྤེལ་ནས་དཔྱིད་གསར་དུས་ཆེན་རིང་དྲ་དམངས་ཀྱིས་རྒྱུན་དུ་སྤྱོད་པའི་ལས་སྟེགས་ལྷུ་ཚིགས་དང་ཞབས་ཞུའི་རིགས་ལ་དམིགས་ནས་མང་ཚོགས་ཀྱིས་གླེང་མང་བའི་དྲ་རྒྱའི་མངོན་གསལ་དོད་པའི་ཁོར་ཡུག་གནད་དོན་གཅིག་བསྡུས་ཐོག་དག་ཐེར་བྱས་ཏེ་དྲ་རྒྱའི་ཁོར་ཡུག་ཡག་པོ་བསྐྲུན་རྒྱུ་ཡིན་ལུགས། རྒྱ་ནག་གི་ཉིན་རེའི་ཚགས་པར་ཟེར་བའི་ནང་གནས་ཚུལ། སྤེལ་འདུག། དེའང་དཔྱིད་གསར་དུས་ཆེན་གྱི་དྲ་རྒྱའི་ཁོར་ཡུག་དག་ཐེར་གྱི་ཆེད་དོན་བྱ་སྤྱོད་ནང་སྤྱི་བའི་ལམ་སྲོལ་ལས་འགལ་བའི། ཡུལ་སྲོལ་ཁྱབ་བསྒྲགས་བྱེད་པ་དང་ཆ་འཕྲིན་རྫུན་མ་བཟོ་བ། བསམ་བཞིན་ནས་འུར་སྒྲོག་བྱེད་པ། ནར་མ་སོན་པའི་མིའི་ལུས་སེམས་བདེ་ཐང་ལ་གནོད་འཚེ་བཟོ་བ་སོགས་ཕྱོགས་དྲུག་གི་ཐད་ཀྱི་གནད་དོན་གཙོ་གནད་དག་ཐེར་བྱ་རྒྱུ་ཡིན་པ་བཀོད་འདུག། བོད་ནང་མཚོན་ན་ལོ་གསར་དང་གསུམ་བཅུའི་དུས་དྲན་སོགས་པའི་བོད་མི་འདུ་འཛོམས་དུས་ཆེན་དང་དུས་དྲན་སྐབས་ལ་རྒྱ་ནག་གཞུང་གི་ངོས་ནས་ཆབ་སྲིད་ཀྱི་གནད་དོན་ཐོག་ནས་ཛ་དྲག་ཆེ་ཤོས་ཤིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་དང་སྤྱི་ཚོགས་བདེ་འཇགས་ལ་འགན་ཁུར། ཟེར་བའི་མིང་ཐོག་ནས་དམག་མི་དང་ཉེན་རྟོག་པ་ཕོན་ཆེ་འགྲེམས་འཇོག་དང་བོད་མིའི་འགྲོ་འདུག་སྤྱོད་གསུམ་ལ་ལྟ་བཤེར་བྱེད་པའི་ཁ་ལ་དྲ་རྒྱ་དང། འཕྲིན་ཕྲན་སོགས་ལ་ལྟ་བཤེར་གྱིས་རྒྱ་ནག་གཞུང་གི་ལས་དོན་ཕྱིར་བསྒྲགས་བྱས་པ་དང་དམར་ཤོག་ཚོགས་པ་ལ་སྐྱོན་འཇོག་གི་གཞི་རྩར་གྱུར་བའི་གནད་དོན་སྤེལ་བའམ་བརྒྱུད་སྐུར་རིགས་ལ། དྲག་གནོན་བྱས་པའི་གནས་ཚུལ་རིམ་པ་བྱུང་ཡོད་པ་རེད་གདའ། བོད་གནས་ཉམས་ཞིབ་པ་བསྟན་འཛིན་དགྲ་ལྷ་ལགས་ཀྱིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པའི་ནང་དཔྱད་རྩོམ་ཞིག་སྤེལ་བའི་ནང་བོད་ནང་དྲ་རྒྱ་རང་དབང་བེད་སྤྱོད་བྱས་པ་ཡིན་ན་བོད་མི་རྣམས་གང་བྱུང་གིས་འཛིན་བཟུང་དོ་དམ་དང་དྲག་གནོན་བྱས་ཡོད་པ་དང་མདོར་ན་རྒྱ་ནག་གཞུང་གིས་བོད་ནང་དྲ་རྒྱའི་ཐོག་ཁྲིམས་ཡིག་གསར་པ་གཏན་འབེབས་བྱས་པའི་རྗེས་སུ་དམ་དྲག་བྱེད་ཤུགས་ཆེ་རུ་བཏང་བ་དང་སྨྲ་བརྗོད་ཀྱི་རང་དབང་དང་འགལ་གྱི་གནས་ཚུལ་གྱི

མཛད་འཕྲིན་རྒྱས་པ་དང་ལྷག་པར་དུ་བོད་མིའི་སྒྲིག་འཛུགས་ཀྱི་བསྟན་སྲིད་བཅས་ལ་འཚེ་བའི་གཟུགས་ཅན་གྱི་དགྲ་དང་གཟུགས་མེད་ཀྱི་གེགས་སུ་བསམ་སྦྱོར་ངན་པའི་རིགས་མཐའ་དག་བཟློག་པ། དུས་ངན་ས་ཡོམ་གྱི་གོད་ཆག་དང་ནད་རིམས་མྱུར་དུ་ཞི་བ་སོགས་ཀྱི་ཆེད་དུ་དམིགས་ཏེ་བྱིན་རླབས་ཀྱི་ཚན་ཁ་ཆེ་བའི་རྒྱུད་རྟོག་བདུན་གྱི་དགོངས་དོན་བཞིན་དྲག་པོའི་ལས་སྦྱོར་ལྕགས་མཁར་ཆེན་མོའི་གཏོར་རྒྱག་དང། དེ་བཞིན་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་དགོང་མོ་གནང་ཡོད་ཅིང་རྒྱུད་སྟོད་གྲྭ་ཚང་གི་དགེ་བའི་བཤེས་གཉེན་ཆེན་མོ། མཁས་གྲུབ། ནོར་བཟང་ལགས་ནས་རྒྱུད་སྟོད་གྲྭ་ཚང་གི་ལོ་རེའི་ནང་ཐེངས་གཅིག་རེ་མ་གཏོགས་གནང་ལམ་མེད་པའི་གཏོར་རྒྱག་འདི་ནི། གཤིན་རྗེ་གཤེད་ཀྱི་གཏོར་མའི་འཁྲུལ་འཁོར་ལ་བརྟེན་ནས་གནང་ཡོད་པ་འདིས། བསྟན་པ་སྤྱི་དང་སྒོས་སུ་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སེམས་ཅན་གྱི་བདེ་སྐྱིད་བཅས་ཚང་མ་ལ་ལོ་གཅིག་གི་ནང་འགལ་རྐྱེན་བར་ཆད་སྔོན་ཆེན་པོའི་རིགས་ཞི་རྒྱུར་ཕན་ཐོགས་ཡོད་པའི་ལམ་སྲོལ་ཡོད་ཅེས་འགྲེལ་བརྗོད་གནང་གདའ། ཉིན་ཞག་ཕྲུགས་གཅིག་གི་ནང་ལོགས་ལ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ་ཨ་ནི་རླུང་གི་རྒྱུ་བ་དེ་ཉི་ཁྲི་ཆིག་སྟོང་དྲུག་བརྒྱ་ཡོད་རེད། འོ་ད་དེ་ཐམས་ཅད་ཀྱི་སྐབས་སུ་རྣམ་རྟོག་གི་རྒྱུ་བ་དྲུག་ཅུ་ག་ཟེར་ནས་ཉི་ཁྲི་ཆིག་སྟོང་དྲུག་བརྒྱ་ཡོད་རེད། ཨ་ནི་རྣམ་རྟོག་གི་རྒྱུ་བ་ལ་བརྟེན་ནས་ང་རང་ཟུར་དུ་གནས་པ་རྒན་པའི་གདན་ཁེལ

ངོ་སྤྲོད་གནང་གདའ། སྤྱིར་བཏང་བོད་ལ་གསང་སྔགས་རྡོ་རྗེ་ཐེག་པ་དར་ནས་ནི་ཞི་རྒྱས་དབང་དྲག་གི་ལས་མང་པོ་དག་ཡོད་རེད་ད་དེ་ནང་ནས་ད་ལྟ་དེ་མངོན་སྤྱོད་དྲག་པོའི་ལས་ཟེར་བ་དེ་ཆགས་བསྡད་ཡོད་རེད། ད་དེ་སྤྱིར་བཏང་ཐོག་མ་རྒྱུད་ཀྱི་སྟོན་པ་རྡོ་རྗེ་འཆང་གིས་ད་གཤིན་རྗེ་གཤེད་སྐོར་གྱི་རྒྱུད་གསུངས་ནས་ནི་གྲུབ་ཆེན་ལ་ལི་ཏ་བཛྲ་ཟེར་ནས་ད་རྒྱ་གར་ལ་དུས་རབས་བརྒྱད་པ་ནང་ལ།

རྡོ་རྗེ་འཇིགས་མཛད་ཀྱི་སྒོ་ནས་ས་ཡ་ཡ་མ་རཱ་ཛའི་སྒྲུབ་པ་མཛད་པ་དང་ཉི་མ་བཞི་པར་མཁན་ཆེན་རིན་པོ་ཆེས་འཇིགས་མཛད་ཀྱི་རྒྱུད་རྟོག་གསུམ་པའི་བཀའ་ཁྲིད་གནང་སྟེ་མཆོད་དཔོན་ཆེན་མོ་ལ་སོགས་ནས་གཤིན་རྗེ་གཤེད་ཀྱི་འཁྲུལ་འཁོར་གྱི་སྒོ་ནས་ཐིག་འདེབས་པ་དང་རྡོ་ཡི་འཁོར་ལོ་བྲི་བ། མཆོད་གཡོག་དང་དམ་ཚིག་གཙང་བ་རྣམས་ཀྱིས་གཏོར་མ་བཞེངས་པ་དང་འབྲེལ་དངོས་གཞི་ཉིན་གསུམ་རིང་སྒྲུབ་པ་གནང་སྟེ་ཉིན་མཐའ་མ་ལ་གཏོར་རྒྱག

ལ་ཏེ་ཝེ་ཡ་གིས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་དང། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས། དེ་བཞིན་བོད་མིའི་སྒྲིག་འཛུགས་དང་ཞེན་སེམས་དང་འགན་འཁྲི་སོགས་གནད་དོན་ཅི་རིགས་ཀྱི་ཐོག་ནས་བཀའ་འདྲི་བཀོད་ཡོད་པ་ལ་ལན་འདེབས་གསལ་བཤད་གནང་བའི་རྗེས་ས་གནས་གསར་འགོད་པ་ཡི་བཅར་འདྲི་ལ་ཡང་དང་ལེན་གནང་ཡོད་པ་རེད་འདུག།

Finland Estonia དེ་བརྒྱུད་ནས་ང་ཚོ་ཁ་ས་དང Latvia གི་རྒྱལ་ས Riga ལ་འབྱོར་བ་རེད། ཨ་ནི་དེ་ནས་ཁ་ས་དགོང་དག་ཨ་ནི་མང་ཚོགས་ལ་གསུང་བཤད་ཅིག་ཨ་ནི་དེ་དང་མཉམ་དུ་མདོ་འཛིན་གནང་མཁན་དེ་ཨ་ནི་དེ་འདྲ་ཡུལ་སྲོལ་གྱི་གྲགས་ཅན་ཅིག་དང་ད་ལྟ་གློག་བརྙན་འཁྲབ་མཁན་གྲགས་ཅན་ཅིག་ཨ་ཕ་བཞུགས་ཡོད་ཞུས་འདུག། ཨ་ནི་ཁོ་རང་དང་ལྷན་དུ་དེའི་མང་ཚོགས་ལ་རི་ག་གི Splendid Palace ཞེས་སོགས་ཀྱི་དེ་འདྲ་ཚོགས་ཁང་ཞིག་ཏུ་ཨ་ནི་དེ་ལ་ཕན་ངེས་དུ་འགྲོ་ད་ཅིག་བོད་དོན་ལ་ཐུགས་སྣང་ཡོད་མཁན་དང་ཡང་སེམས་ཚོར་དང་གདུང་སེམས་མཉམ་བསྐྱེད་ཀྱི་འདི་ཚོར་བ་ཤུགས་ཆེན་པོ་ཡོད་མཁན་ཨ་ནི་གཞོན་སྐྱེས་མ་ཟད་ཨ་ནི་ཕྲུ་གུ་ལོ་ན་ཆུང་ཆུང་དེ་འདྲས་འདུག་དེ་ཚོ་ཡོད་དྲི་བ་རང་བྱས་ཨ་ནི་སྡེ་བ་གི་ལུང་པ་གི་ད་ལྟ་དང་ད་ཁོང་ཚོ་གི་སེམས་ནང་དྲི་བ་ག་རེ་ཡོད་པ་དེ་ཁོང་ཚོས

དྲི་བ་འདི་སྐོར་ལ་གསལ་བཤད་གནང་ཡ་དང། ད་གོ་རྟོགས་སྤེལ་ཆེད་དྲ་བ་དེ་ལུང་པའི་མི་གིས། ང་ཚོའི་འདི་བོད་དོན་འདི་སྐོར་ལ་ཡག་བཤད་ནས་རྒྱབ་སྐྱོར་ཐོབ་ཡ་དང་དེ་འདྲས་ཀྱི་ལས་འགུལ་རེད། ཡང་སྲིད་སྐྱོང་མཆོག་གི་ཕྱོགས་ཕེབས་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕ་རིས་བསོད་ནམས་ཚེ་རིང་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ། དབྱིན་ཡུལ་སྐུ་ཚབ་དོན་གཅོད་མཆོག་ཁོང་ཡོ་རོབ་བྱང་ཕྱོགས་ཀྱི་ཡུལ་ལུང་ཁག་གི་ནང་ལ་རྒྱུན་དུ་བོད་ཀྱི་གནད་དོན་སྤྱི་དང་ལྷག་པར་དུ་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་འདི་ངོ་སྤྲོད་གནང་རྒྱུར་འབད་བརྩོན་གནང་བཞིན་ཡོད་པ་གསུངས་ཡོད་པ་རེད། སྤྱིར་དེ་རིང་མཚམས་འཇོག་དང་སྙན་སྒྲོན་དགོངས་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་དང་ཕྱི་འབྲེལ་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་ཐོག་ནས་རྒྱ་གར་བྱང་ཕྱོགས་ཁུལ་གྱི་དང་བླངས་ཀྱི་སྡེ་ཚན་ཁག་ལ་བོད་དོན་ཞུ་སྐུལ་གྱི་སྦྱོང་བརྡར་དང་ན་གཞོན་གྱི་ནུས་པ་གོང་འཕེལ་གྱི་ཟབ་སྦྱོང་དེ་ལམ་ལྷོང་ལྡན་པའི་ཐོག་ནས་མཇུག་བསྒྲིལ་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པའི་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་ཟབ་སྦྱོང་དེ་སྤྱི་ཟླ་དང་པོའི་ཚེས་རྩ་དྲུག་ནས་རྩ་དགུ་བར་ཉིན་གྲངས་བཞིའི་རིང་དུ་ཚུགས་ཡོད་པ་དང་ཟབ་སྦྱོང་དེའི་དབུ་འབྱེད་ཀྱི་སྐབས་སུ་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མི་ཚོ་ལ་ཟབ་སྦྱོང་དེའི་སྐོར་ངོ་སྤྲོད་གནང་བ་དང། དེ་ནས་ཉིན་དེའི་མཚན་སྙན་ཡོངས་གྲགས་ཅན་གྱི་མི་སྣའི་གྲས་སུ་རྒྱ་གར་གྱི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་དོན་ལྟ་ཞིབ་ཁང་གི་ཉམས་ཞིབ་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་དང་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཞོན་བཅས་མཉམ་ཞུགས་གནང་བའི་ཐོག་ནས་གཏམ་བཤད་དང་རྣམ་དཔྱོད་བརྗེ་རེས་གནང་སྟེ་བོད་དོན་ཞུ་གཏུག་གི་ཐབས་ཇུས་སྐོར་བགྲོ་གླེང་གནང་ཡོད་པའི་གནས་ཚུལ་ཐོན་གདའ། ཡང་ཟབ་སྦྱོང་དེ་ཉིན་གཉིས་པའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་དང་ཕྱི་འབྲེལ་ལས་ཁུངས་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས། སྐུ་མགྲོན་གཙོ་བོ་ལ་ཕེབས་ཏེ་ཟབ་སྦྱོང་ནང་མཉམ་ཞུགས་གནང་མི་རྣམས་ལ་གཏམ་བཤད་གནང་ཡོད་པ་དང་དེ་ནས་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མི་རྣམས་ནས་ཟབ་སྦྱོང་དེའི་ཉིན་མཐའ་མའི་སྔ་མ་བོད་དོན་ཞུ་གཏུག་བྱེད་པའི་ཁས་ལེན་དམ་བཅའ་བྱེད་རྒྱུའི་བསྒྲགས་གཏམ་སྤེལ་བ་དང་ཟབ་སྦྱོང་དེ་དང་འབྲེལ་བའི་སྐོར་ལ་བསམ་ཚུལ་བརྗེ་རེས་སོགས་ཀྱི་གོ་སྐབས་བསྐྲུན་ཡོད་པ་རེད་གདའ། དེ་ནས་ཟབ་སྦྱོང་དེའི་ཉིན་མཐའ་མའི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་དང་ཕྱི་འབྲེལ་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་མཉམ་ཞུགས་གནང་སྟེ་ཁོང་གིས་གཏམ་བཤད་གནང་བོད་མིའི་རྩ་དོན་དང་དྲ་རྒྱ་དང་ནུས་པ་ལྡན་པའི་ཐོག་ནས་ཞུ་གཏུག་གནང་ཚུལ་སྐོར་གསུངས་ཡོད་པའི་གནས་ཚུལ་ཐོན་གདའ། དེ་ནས་ད་རེས IRF Summit ཟེར་བའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་སྐོར་ལ་ཆེད་དོན་གསར་འགོད་པ་ཆོས་སྐྱིད་ལགས་དང་ལྷན་དུ།

སྲིད་འཛིན་གཞོན་པ་ཟུར་པ Mike Pence ཁོང་ཕེབས་སོང་ནི་ཁོང་གིས་གཙོ་བོ་དེ་ནི་ཁོང་དང་ནི་ད་དེ་ལ་གཙོ་བོ་ཚོགས་འདུ་གི་གཙོ་སྐྱོང་བྱེད་མཁན་དང་ཁ་བརྡ་བྱས་ར་བ་ཁ་བརྡ་བྱས་འདུག་དམིགས་བསལ་གྱིས་ལ་ཡ་ནི་རྒྱ་ནག་དམར་ཤོག་ཚོགས་པ་གིས་ད་བོད་དང་ནི་ཤིན་ཅང་ཡུ་གུར་མི་རིགས་དེ་ཚོ་ལ་ཡ་དམ་དྲག་གཏོང་བའི་གནས་སྟངས་དེ་ཚོའི་ཐོག་ལ་ཨ་རི་གཞུང་གིས་ད་ག་རེ།

ཨ་ནི་ད་གཙོ་བོ་རྒྱ་ནག་ལ་ཡ། ད་ཨེ་ཀོ་ཨེ་ཕོར་ཏེ་སི་ཡ་དེ་ཚི་བེ་ཇི་ཏང་སུ་ད་ག་རེ་ཟེར་དགོས་རེད་དྲང་བདེན། དེའི་གི་གནད་འགག་བྱས་ཏེ་དྲང་བདེན་གི་ཐོག་ནས་ཕར་ཚུར་བཀའ་མོལ་བྱེད་ཡ་དང་འབྲེལ་མོལ་བྱེད་ཡ་དེ་གནད་འགག་བྱས་ཏེ་བརྩི་དགོས་ཡ་དེ་ད་དངོས་ཟབ་དད་པོ་བྱས་ནས་ཁོ་རང་ཚོ་ལ་ལབ་དགོས་ལྕག་ནི་ལྕག་དེ་ལབ་དགོས་ཡ་དེ་གནད་འགག་ཆེན་པོ་ཞིག་རེད་ལབ། དེ་བཞིན་ཨ་ནི་ད་གྲངས་ཉུང་མི་རིགས་དེ་ཚོ་ལ་ད་དཀའ་ངལ་སྤྲད་དེ་ཡ་དེ་རྡོག་རྡོག་བཤད་པས་ན་ད་མི་རིགས་རྩ་མེད་གཏོང་བ་གི་སྲིད་བྱུས་རང་རེད། ཨཱ། དེ་གསར་བུ་ཅན་དེ་ལ་སོང་ཨཱ། དེ་ཡང་ཁོང་གིས་ག་རེ་གསུངས་ཡོད་མེད་དེ། ཨཱ་ནི་ད་ནི་ཞོགས་ཀྱི། རྒྱལ་སྤྱིའི་ཆུ་དེ། རང་ལྷན་ཚོགས་ཀྱི་ཨཱ་ནི། ཟུང་འབྲེལ་ཚོགས་གཙོ Sam Brownback ཁོང་གིས་ཨཱ་ནི་ད།

དེ་འདྲ་ཀྱི་ཕྱག་ལས་མང་པོ་ཅིག་གནང་བས་ཡིན་སྲིད་ལོ་མང་པོ་ཅིག་གནང་བས་ཨཱ་ནི་གནང་འདུག་ས་ལ་ཡ་ད། གནད་འགག་ཆེ་ཤོས་དེ། ཚེ། མི་མང་གི་སྤྱོད་ལ་ཚིམ་མར་སོང་ནས། ཨཱ་ནི་ལས་ཀ་འགྲོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཨཱ་ནི་དེ་འདྲ་བྱས་པས་ན་ཨཱ་ནི་འགྱུར་བ་སླེབས་ཀྱི་འདུག་ཨཱ་ནི་འགྱུར་བ་སླེབས་པས་ན་ཁོང་ཚོ་གིས་ཨོ་ང་ཡང། ཅིག་བྱེད་ཐུབ་ཀྱི་འདུག་ཨ་ང་ཡང་དེ་ཐོག་ཐོག་འདུག་ཨ་ཟེར་ཡ་ཅིག་དེར་སླེབས་འདུག་ཨཱ་ནི་ད་ནི། གཞུང་ལ་ཡང་ཤུགས་རྒྱག་ཅིང་ཨཱ་ནི་གཞུང་གིས་ཨཱ་ནི་ཁོ་རང་ཚོ་སྲུང་སྐྱོབ་རྒྱག་ཡ་ལ། ཕན་ཆེན་པོ་དེ་ཚོ་ཐོག་གི་ཡོད་རེད་བྱས་ཙང་ནི་ཚང་མ་ཧུ་རུ་ཕ་རུ་བྱེད་དགོས་རེད་ཟེར་ཡ་དེ་སེམ་བྷ་རོན་བྷེག་གིས་དེ་ག་ས་དེ་གསུངས་སོང་ཨ་ནི་ཡང་དེ་དང་མཉམ་དུ་ཨ་རིའི་རྒྱལ་སྤྱི་ཆོས་དད་རང་དབང་ལྷན་ཚོགས་ཀྱི་སྐུ་ཚབ་རཱ་ཤད་ཧུ་སེན་གིས་ཡང་ག་རེ་གསུངས་སོང་ཟེར་ན། ད་གཞུང་གིས་ཅིག་ལག་ལེན་བསྟར་ཡ་དང་སྲིད་ཇུས་བཟོ་ཡ་དང་ཕྱག་ལེན་གནང་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་གོ། ཡིན་ནའང། ཁྱེད་རྣམས་པ་ཚོས་ད་ཚོགས་འདུ་ནང་མཉམ་ཞུགས་བྱེད་མཁན་དེ་ནང་ལ་ད་ཆོས་དད་རང་དབང་སྐོར་ལ་ཡ་ཕྱག་ལས་གནང་མཁན་མང་པོ་ཡོད་རེད་ལ་ལས་འགུལ་བ་ཡོད་རེད་ལ་ཡ་ནི་ཀླུ་སྙེ་ཁྲ་ལྡན་བྱེད་མཁན་ད་ཆོས་ལུགས་རང་དབང་ཐོག་ལ་ལས་དོན་བྱེད་མཁན་དེ་འདྲ་བ་མང་པོ་ཅིག་འདུག་ད་ཚུར་ག་ས་ག་ནས་སླེབས་མཁན་དེ་འདྲ་གཞུང་གི་སྐུ་ཚབ་མི་སྣ་དེ་འདྲ་ཡོང་འདུག་ཨ་ནི་ཁྱེད་རྣམས་པ་ཚོས་ད་ཁྱེད་རྣམས་པ་ཚོ་ག་ས་ཁྱེད་རྣམས་པ་ཚོ་གི་ཚང་མ་མཉམ་རུབ་ཐོག་ནས་ལས་ཀ་ཅིག་མ་ལས་ན་ང་ཚོ་ཨ་ནི་ཆོས་དད་རང་དབང་ཟེར་ཡ་གི་ད།

ཁ་རྩང་སྤྱི་ཟླ་དང་པོའི་ཚེས་སུམ་ཅུ་ཉིན་བཞུགས་སྒར་རྡ་རམ་ས་ལ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གནས་ཚུལ་སྤེལ་བ་ལ་གཞིགས་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་གི་ལས་འཆར་གྱི་ཁོངས་སུ་ད་རེས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་དེའི་ཁོངས་སུ་སྤྱི་འཐུས་དགེ་བཤེས་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་གཉིས་ནས་རྒྱ་གར་གྲོང་ཁྱེར་བྷོ་པལ་དུ་བོད་དོན་ཞུ་གཏུག་གནང་འགོ་བཙུགས་ཡོད་པ་དང་སྤྱི་འཐུས་རྣམ་གཉིས་རྒྱ་གར་གྲོང་ཁྱེར་དེ་ལ་འབྱོར་བའི་སྐབས་སུ་རྒྱ་གར་གྱི

དེ་བཞིན་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་བ་ཁོང་རྣམས་ཀྱིས་གྲོང་ཁྱེར་དེའི་ནང་བོད་དོན་ལ་རྒྱབ་སྐྱོར་གྱི་ལས་འཆར་སྐོར་བགྲོ་གླེང་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ནས་ཕྱི་ཚེས་ཉིས་རྩ་བདུན་ཉིན་བོད་མིའི་སྤྱི་འཐུས་རྣམ་གཉིས་རྒྱ་གར་གྱི་གྲོང་ཁྱེར་དེའི་ནང NRI ཟེར་བའི་སློབ་གཉེར་ཁང་གི་དགེ་ལས་སློབ་ཕྲུག་ལྔ་བརྒྱ་ལྷག་ལ་རྒྱ་ནག་དང་བོད་ཀྱི་དབར་གྱི་རྩོད་རྙོག་ནི་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་པ་དང་སློབ་གཉེར་ཁང་དེའི་ཚོགས་གཙོ་ནས་སློབ་གཉེར་ཁང་དེའི་བོད་མིའི་སློབ་ཕྲུག་བཅུ་ལ་སློབ་ཡོན་དང་ཞབས་སྟེགས་གནང་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད་གདའ། དེ་ནས་སྤྱི་ཚེས་ཉིས་རྩ་བརྒྱད་ཉིན་སྤྱི་འཐུས་རྣམ་གཉིས་ནས་མ་དྷྱ་པྲ་དེཤ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ Jagdish Devda མཆོག་ལ་བརྩི་བཀུར་གྱི་ལུང་དོན་མཇལ་འཕྲད་ཞུས་པའི་སྐབས་སུ་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་བོད་དེ་བཞིན་རྒྱ་གར་ལ་གལ་གནད་ཆེ་བའི་གནད་དོན་ཡིན་པའི་ཆ་ནས་རྒྱ་གར་གྱིས་བོད་དོན་ལ་རྒྱབ་སྐྱོར་མཛད་རྒྱུ་གལ་ཆེན་པོ་ཡིན་པའི་ཡིག་ཆ་དང་བཅས་ཞུ་གཏུག་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ནས་རྒྱ་ནག་གིས་ཐེ་ཝན་མཚོ་ཁུལ་དུ་དམག་འཐབ་ཀྱི་གྲུ་གཟིངས་འགྲེམས་འཇོག་བྱས་པ་སོགས་ཀྱི་ཐོག་ནས་རྒྱ་ནག་གིས་ཐེ་ཝན་ལ་གནོན་ཤུགས་ཇེ་ཆེར་སྤྲོད་བཞིན་ཡིན་པའི་གནས་ཚུལ་ཐོན་གདའ། རྒྱ་ནག་གིས་ཐེ་ཝན་གྱི་མཐའ་འཁོར་ནས་དམག་འཐབ་ཀྱི་གྲུ་གཟིངས་བཞི་འགྲེམས་འཇུག་བྱས་པ་སོགས་ཀྱི་ཐབས་ཇུས་ཀྱི་ཐོག་ནས་རྒྱུན་དུ་ཐེ་ཝན་མཚོ་གླིང་གི་ས་ཁུལ་དེ་ལ་རྒྱ་ནག་གི་དམག་དཔུང་འགྲེམས་འཇུག་མཛད་བཞིན་ཡོད་པའི་སྐོར་ད་རེས་གཟའ་ཟླ་བའི་ཉིན་ཉི་ཧོང་གི Yomiuri Shimbun གསར་འགྱུར་ལས་ཁུངས་ཀྱིས་གཞུང་འབྲེལ་གྱི་མི་སྣའི་གནས་ཚུལ་ཡོང་ཁུངས་ཀྱི་བརྒྱུད་ནས་ཤེས་རྟོགས་བྱུང་བ་དང། ཐེ་ཝན་གྱི་མཐའ་འཁོར་དུ་བདེ་འཇགས་ཀྱི་གནས་སྟངས་དེ་འགྱུར་ལྡོག་ཆེ་བའི་གནས་སུ་འགྲོ་བཞིན་པ་དེ་ལ་དོ་སྣང་དགོས་པའི་སྐོར་གནས་ཚུལ་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་དང། ཡང་རྒྱ་ནག་གི་མི་དམངས་བཅིངས་འགྲོལ་དམག་གི་གནམ་གྲུ་སུམ་ཅུ་སོ་གསུམ་དང་གྲུ་གཟིངས་དྲུག། ཐེ་ཝན་གྱི་བདེ་འཇགས་སྲུང་སྐྱོབ་ཀྱི་ངོས་འཛིན་བྱས་པའི་ས་ཁུལ་དུ་འཛུལ་ཞུགས་བྱས་པ་མ་ཚད་དེའི་ནང་གནམ་གྲུ་བཅུ་གསུམ་གྱིས་རྒྱ་ནག་དང་ཐེ་ཝན་གཉིས་དབར་གྱི་བཅོས་མའི་ས་མཚམས་ཀྱི་ས་ཐིག་དཀྱིལ་ཐིག་བརྒལ་ནས་འཛུལ་ཞུགས་བྱས་ཡོད་པ་དང། ད་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་སྲུང་སྐྱོབ་བློན་ཆེན་ལས་ཁུངས་ཀྱིས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་དང། ཡང་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་ཨ་རིའི US John Finn ཟེར་བའི་ཨ་རིའི་དམག་གི་གྲུ་གཟིངས་དེ་ཐེ་ཝན་མཚོ་འགག་གི་རྒྱུད་དུ་འགྲོ་བསྐྱོད་བྱས་ཡོད་པ་དང། ཨ་རིའི་མཚོ་དམག་གི་གྲུ་གཟིངས་དེ་ནི་མཚོ་རྒྱུད་ཀྱི་ས་ཁུལ་ཡོངས་སུ་རྒྱལ་སྤྱིའི་རྒྱལ་ཁབ་ཚང་མའི་གྲུ་གཟིངས་སུ་འགྲོ་བསྐྱོད་ཀྱི་རང་དབང་ལ་སྲུང་སྐྱོབ་བྱེད་པའི་ཨ་རིའི་ཁས་ལེན་དམ་བཅའ་ཞུས་ཡོད་པ་སྲུང་སྐྱོབ་ཀྱི་ཆེད་དུ་ཡིན་པའི་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན།

它是中国国土面积最小的邻居， 人口也是最少的一个。 为什么直到今天， 不丹还没有正式跟中国建交？ 为什么这样一个信仰藏传佛教的国家， 在上个世纪九十年代却造成了世界上最大的人道主义危机？ dīne būzhā jī bū yī ji kua tē rē, dīne jiā nō gī qīng zi ji kua chūng shū xī dā, mōng bō rū nyōng shū gī ji kua jī jiā yīng bā rē. འོན་ཀྱང་ཅི་ཡི་ཕྱིར་པུ་ཀྲན་ད་བར་རྒྱ་ནག་རྒྱལ་ཁབ་དང་ཕྱི་འབྲེལ་འབྲེལ་བ་བཙུགས་མེད་པ་རེད་དམ། ཡང་ཅི་ཡི་ཕྱིར་བོད་བརྒྱུད་ནང་པའི་ཆོས་ལུགས་ལ་དད་པ་བྱེད་མཁན་པུ་ཀྲན་རྒྱལ་ཁབ་དེ་བཞིན་དུས་རབས་སྔོན་མ་ཡི་ལོ་རབས་དགུ་བཅུ་པ་ཡི་ནང་འཛམ་གླིང་ཐོག་གི་མི་ཆོས་རིང་ལུགས་ཀྱི་མྱ་ངན་ཆེ་ཤོས་ཤིག་ཐེབས་ནས། སྐབས་དེ་དུས་ཀྱི་སྐྱབས་བཅོལ་བ་ཡི་མི་འབོར་མང་ཤོས་ཀྱི་ལུང་པ་ཞིག་ཆགས་པ་རེད་དམ་ཟེར་ན། དེ་ཡི་རྒྱུ་མཚན་ནི་པུ་ཀྲན་རྒྱལ་ཁབ་དེ་བཞིན་རྒྱལ་ཡོངས་ཀྱི་གཞི་ཁྱོན་དུ་ཁྱབ་པའི་ཆུ་ཡི་གློག་འདོན་ཁང་ཞིག་གི་སྟེང་ལ་བསྡད་ཡོད་པ་འདྲ་པོ་ཡིན་པ་རེད། པུ་ཀྲན་རྒྱལ་ཁབ་ནང་གི་ཆུ་ཡི་ཐོན་ཁུངས་ཧ་ཅང་ཕུན་སུམ་ཚོགས་པོ་ཡིན་པ་རེད་ཅེས་ད་ཡང་བོད་མི་གུ་གེར་ལགས་ཀྱིས། པུ་ཏཱ་ནགས་བལ་ཡུལ་ཀྲུང་གོ་ཤིས་ཚང་དང

དེ་སྔོན་གྱི་སི་ཀིན་རྒྱལ་པོ་ཡི་རྒྱལ་ཁབ་བརྒྱུད་ནས་འགྲོ་དགོས་པ་དང་གཞན་ཞིག་ནི། ལྷོ་བོད་ཁུལ་དུ་ཡོད་པའི་གི་རི་བོ་ཇོ་མོ་གླང་མ་ཡི་ལྷོ་ངོས་བརྒྱུད་ནས་པུ་ཀྲན་རྒྱལ་ཁབ་གི་ནང་ལ་འགྲོ་གི་ཡོད་པ་རེད། པུ་ཀྲན་རྒྱལ་ཁབ་གི་བྱང་ངོས་ཀྱི་ས་ཁུལ་མང་ཆེ་བ་ནི་གངས་རི་མཐོན་པོ་ཡིན་པ་དང། ཆ་སྙོམས་བྱས་ན་རྒྱ་མཚོ་ཡི་ངོས་ལས་མཐོ་ཚད་སྨི་ལྔ་སྟོང་ནས་དྲུག་སྟོང་བར་ཡིན་པ་རེད། དེར་བརྟེན་ལོ་རྒྱུས་ཀྱི་ཐོག་ལ་པུ་ཀྲན་ནི་བོད་ལས་ཡ་མཚར་ཆེ་བའི་གི་ཡུལ་གྲུ་ཞིག་ཏུ་བརྩི་གི་ཡོད་པ་རེད། བོད་སྐད་ཀྱི་ནང་ང་ཚོས་ཁོང་ཚོ་རུ་འབྲུག་གི་རྒྱལ་ཁབ་བམ་འབྲུག་ཡུལ་ཟེ་འབོད་གི་ཡོད། དེ་འདྲ་འབོད་པའི་གི་རྒྱུ་མཚན་གཙོ་བོ་ཞིག་ནི། བོད་ནང་ནས་པུ་ཀྲན་ཡུལ་ལ་བལྟས་པའི་སྐབས་སུ། ག་དུས་ཡིན་ཡང་སྤྲིན་ནག་དང་སྨུག་པ་འཁྲིགས་ནས་འབྲུག་ཅིག་རྒྱུག་གི་ཡོད་པ་འདྲ་པོ་ཡིན་པ་དེ་རེད། ལོ་རྒྱུས་ཀྱི་ཐོག་ལ་ས་ཁུལ་དེ་ནི་བོད་ཀྱི་དཔོན་རིགས་ཚོ་ཡི་དབང་ཆ་ཤོར་བ་དང། ཡང་ན་བོད་གཞུང་བར་འགལ་བ་ཆགས་པ་གི་མི་སྣ་ཚོ་བྲོས་བྱོལ་འགྲོ་ས་ཀྱི་ས་ཆ་ཞིག་ཡིན་པ་རེད། དེར་བརྟེན་ས་ཆ་དེ་ནི་དུས་རབས་བརྒྱད་པ་ཡི་སྐབས་ནས་འགོ་བཙུགས་ཀྱིས་བོད་རིགས་མང་པོ་ཞིག་འདིར་གནས་སྡོད་བྱས་ཡོད་པ་རེད་ཅེས་བསྟན་ཡོད།

ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།